རྩ་བ་ནས་མ་འགྲོ་བ་ཅིག་བྱས་ཉོན་མོངས་པ་གང་འདྲ་ཅིག་ཡར་ལངས་སོང་ན་ཡར་ལངས་སོང་ཨང་ས་ཁོ་ཁ་གཏད་བཅག་བྱས་ནས་མར་མནན་དགོས་རེད་ཟེར་ཡིན་པ་རེད་དགྲ་ལ་འདུད་པར་མི་བྱ་ཟེར་ཏེ་ཉོན་མོངས་པའི་དགྲ་དེ་མར་མནན་གང་ཐུབ་བྱས་མ་གཏོགས་ཡར་ལངས་བཅུག་རྒྱུ་ཡོད་མ་རེད། དེ་བཞིན་གནས་སྐབས་ཐམས་ཅད་དུ་རིགས་པ་ལས་ནི་གཞན་མི་སྤྱད། དེ་བཞིན་དུ་གནས་སྐབས་གང་འདྲ་ཅིག་ལ་ཐུག་པ་ཡིན་ན་ཡང་རང་གི་ལུས་ལོངས་སྤྱོད་ལོངས།

ནི་དགའ་བའི་སྟོབས་ཟེར་དེ་ཡིན་པ་རེད། རྩེད་མོའི་བདེ་འབྲས་འདོད་པ་ལྟར་འདི་ཡིས་བྱ་བའི་ལས་གང་ཡིན་ཟེར་ལས་བྱ་བ་གང་འདྲ་ཅིག་བྱེད་པ་ཡིན་ནའི་ཟེར་ལས་དེ་ལ་ནི་ཞེན་བྱ་སྟེ་ཟེར་ལས་དེ་ལ་ཞེན་པ་ཆེན་པོ་ཞེ་པོ་ཅིག་བྱེད་དགོས་རེད་བ་ད་རྩེད་མོ་བྱས་པ་ཇི་སྟེ་དེ་ཡི་བྱ་བ་ལ་དཔེར་ན་ཆང་འཐུང་མཁན་དེ་ཚོ་ལ་ཆང་གཅིག་འཐུང་གཉིས་འཐུང་ཟེར་གོ་ད་ག་ཚོད་ཅིག་དེ་ཁོ་རང་ཁོ་རང་ཚུད་དགོས་ཀྱི་ནི་མི་འདུག་བ་སྐྱུག་པ་སྐྱུག་གི་ནི་ཚུད་དགོས་མི་འདུག་ན་ད་ལྟའི་ཁྱེར་ཤོག་ཟེར་ནས་འཐུང་གི་འདུག་བ་ད་མ་འཐུང་ཁྱེད་རང་འགྲོ་ཐུབ་ཀྱི་མི་འདུག་ཟེར་ན་ད་ལྟའི་འཐུང་འཐུང་གི་ཡོད་ད་ལྟའི་ཁྱེར་ཤོག་ཟེར་ནས

དཔེར་ན་ཆང་འཐུང་གི་དེ་འདྲ་ཡིན་ན་ནི་རང་གི་འགྲོ་སོང་ཞེ་དྲག་རྫོགས་ནས་སོང་ཡིན། ར་རོ་བ་ལ་སོགས་པ་ར་བཟི་ནས་ཡར་སད་དུས་ཁོ་ལ་སོ་སོའི་དངུལ་ཞེ་དྲག་རྫོགས་ཏེ་ཡོད་རེད། སྤྱོད་པ་ངན་པ་ཞེ་དྲག་བྱས་ཚར་ཡོད་རེད། བྱས་ཚར་བ་དེ་སོ་སོ་ཧ་གོ་ཡོད་མ་རེད་པ་དེ་ཡི་གནས་སྐབས་སུ་ག་རེ་བྱེད་དུས་ཡིན་ན་སོ་སོ་ཧ་གོ་ཡོད་མ་རེད། ཨ་ནི་སོ་སོ་གི་དངུལ་རྫོགས་དགོས་ཡོད་ཆེད་དང། ན་ཚ་ཡོང་དགོས་ཡོད་ཆེད་དང། སྤྱོད་པ་ངན་པ་བྱེད་དགོས་ཡོད་ཆེད་དང་མི་གཞན་མང་གིས་ཡང་ཆ་མ་བཞག་དགོས་ཡོད་དེ་འདྲ་མང་པོ་ཅིག་ཁོ་ལ་བྱུང་ཚར་ཡོད་རེད་བ། ས་བདེ་འགྱུར་མི་འགྱུར་གཏོལ་མེད་ཀྱི་ས་དེའི་འབུར་ཨ་བ་བེ་ལས་བཏུ། སྟོང་པའི་ཆོས་ར་ཆོང་ཞེས་གྲགས། ཐོང་གུ་གེ་ཆོང་ལ་ག་གེ་ས། ཉི་མ་ཅི་ནས་པ་རེད། ཉི་མ་ཅི་ག་རེ་ནས་ཅི་རེད་ཟེར་ཤེས་གོ་བདེ་འགྱུར་མི་འགྱུར་གཏོལ་མེད་ཀྱི་གང་གི་ལས་ཉིད་བདེ་འགྱུར་བ་དེ་ལས་མི་བྱ། མི་བྱེད་ཇི་ལྟར་བདེ་ཟེར། ད་གང་གི་ལས་ཉིད་བདེ་འགྱུར་བ་ཟེར་དེ། ཆོས་ལ་མོས་པ་ལྟོས་པ་ཡིན་ན་ཆོས་ལ་མོས་པ་རང་གི་བློ་དེ་ཆོས་ལ་མོས་པ་བྱེད་དུ་བཅུག་བྱས་ནས།

མཚོར་འཇུག་ལྟར། ལས་དེ་ལ་ཡང་འཇུག་པར་བྱ། ཟེར་ད་དཔེ་དེ་དེ་འདྲ་ཅིག་ཡིན་པ་རེད། ལས་རང་གི་བྱ་བ་གང་དང་གང་ཡིན་ནའི། ཆོས་འབྲེལ་གྱི་བྱ་བ་དེ་འདྲ་ཅིག་ཡིན་ནའི་འགོ་ཚུགས་སོང་ན་ལས་དེ་གཏན་མེད་མཚོ་ལ་འཇུག་པ་ནང་བཞིན་བྱས་ནས་དགའ་ཞིང་སྤྲོ་བཞིན་པའི་སྒོ་ནས་བྱ་བ་དེ་ལ་འཇུག་དགོས་རེད། ཉི་མ་ཕྱེད་དུས་ཟེར་བ་དེ་ཉི་མ་ཉི་མའི་དགུང་ཏག་ཏག་སླེབས་དུས་ཁོ་ལ་ཚ་བ་དེ་ཞེ་དྲག་ཆེན་པོ་ཡོད་ར་བ་ཆེན་པོ་ཡོད་ས་ཁོ་མཚོ་ལ་འཇུག་རྒྱུ་བྱུང་ན་ཞེ་དྲག་དགའ་པོ་ཡོང་གི་རེད་བ་དེ་ནང་བཞིན་བྱེད་དགོས་རེད། ལས་དེ་ལ་ཡང་འཇུག་པར་བྱ།

སླར་ཡང་དེ་ནས་བྱ་བ་དེ་ལ་ནི་མཐར་ཕྱིན་པའི་ཆེད་དུ་གནས་སྐབས་ཅིག་ཨ་ནི་ཕར་ངལ་གསོ་རྒྱག་དགོས་རེད། ངལ་གསོ་རྒྱབ་བྱས་བསྡད་དགོས་རེད། ལུས་ངལ་གསོ་རྒྱག་པ་དང་སེམས་ངལ་གསོ་རྒྱག་པ་དེ། དེ་འདྲ་བྱས་པ་ཡིན་ན་རྗེས་མ་བྱ་བ་དེ་ལ་ནི་མཐར་ཕྱིན་པ་ཡག་པོ་ཡོང་ཐུབ་གོ་རེད་བ། དེ་དཀའ་ལས་ག་ཚོད་བྱུང་ཡང་དཔེར་ན་ན་ཚ་འདྲ་ཅིག་ཡོང་གི་འདུག་ན་ན་ཚ་ཡོང་དུ་བཅུག་བྱས་ནས་ན་ཚ་གི་སྨན་པ་ལ་སོགས་པ་དེ་ཚོ་མ་བསྟེན་མ་བལྟས་ཡང་ན་ནི། བཀྲེས་ལྟོགས་ཀྱི་སྡུག་བསྔལ་ལ་སོགས་པ་ཚོ་བྱུང་ན་ཡང་བསོད་སྙོམས་དེ་འདྲ་མ་འགྲོ་བ་བྱས་ཏེ་ད་ལྟར་དཀའ་ཐུབ་བྱས་ནས་འདིར་བསྡད་པ་ཡིན་ན་ཁོ་ལས་དེ་མཐར་ཕྱིན་པ་ཡོང་ཐུབ་ཀྱི་མ་རེད་མཐར་ཕྱིན་པ་ཡོང་མ་ཐུབ་པ་ཅིག་བྱས་ནས། རང་གི་ལུས་སྲོག་གཉིས་པོ་དེ་བྲལ་ཡག་ལ་སོགས་པ་དེ་ཚོ་གི་ཉེན་ཁ་ཡོད་རེད་བ། དེ་ཉེན་ཁ་ཡོད་ས་དེ་དག་གི་དོན་དུ་གནས་སྐབས་ཅིག་རིང་ལ་རེ་ཞིག་དོར་དགོས་རེད།

ཨ་ནི། འཐབ་རྩོད་བྱེད་ཤེས་མཁན་གྱི་རྙིང་པ་དེ་འདྲ་ཡིན་པ་ཡིན་ན་ཧ་མ་འཐབ་རྩོད་ལ་ཤིན་ཏུ་སྦྱངས་ཏེ་མཁས་པ་དེ་འདྲ་གྱི་དཔའ་བོ་དེ་འདྲ་ཡིན་པས་ན་དགྲ་དང་ལྷན་ཅིག་ཏུ་འཐབ་པ་དེ་ཡིན་ཟེར་ན། གཡུལ་ངོར་རལ་རལ་ཁ་ལྷགས་པ་བཞིན་ཟེར་གཡུལ་ངོར་ནི་ཨ་ནི་གཡུལ་ས་དེ་ནང་ལ་ཨ་ནི། རལ་གྲི་གི་ཁ་ལྷགས་པ་བཞིན་ཉོན་མོངས་མཚོན་ལས་གཟུར་བྱ་ཞིང་ཟེར་དེ་ཕ་རོལ་པོའི་མཚོན་རལ་གྲི་དེ་ཚོས་རང་ཉིད་ལ་ག་རེ་བྱེད་ཀྱི་ཡིན་ནས་སོ་སོ་ལ་ཨ་ནི། མ་རྒྱག་པ་བྱས་ནས་དེ་འདྲ་བྱེད་ཐུབ་དགོས་རེད་བ་སོ་སོའི་ཕ་རོལ་པོ་གྱི་མཚོན་ཆ་དེ་སོ་སོ་ལ་མ་ཟུག་པའི་ཕྱིར་དང་རང་གི་མཚོན་ཆ་དེ་ཕ་རོལ་པོ་ལ་རྒྱག་ཐུབ་པའི་དེ་འདྲ་གྱི་ནུས་པ་ཞིག་ཁོ་ལ་ཡོད་རེད་བ། འོ་དེ་འདྲ་བྱས་གཟུར་དགོས་རེད་ཟེར་དེ་འདྲ་གྱི་ཕྱིར་ང་རང་ཚོས་ཉོན་མོངས་མཚོན་ལས་དོགས་ཟོན་ཡག་པོ་བྱས་ཉོན་མོངས་མཚོན་ལས་གཟུར་བྱ་ཞིང་ཉོན་མོངས་དགྲ་རྣམས་འཇེབས་པར་གདབ་ཟེར། ཉོན་མོངས་པའི་མཚོན་དེ་རང་ལ་མ་ཟུག་པ་བྱེད་རང་ལ་མ་ཟུག་པ་བྱེད་བྱས་ནས་ཉོན་མོངས་པའི་དགྲ་བོ་དེ་ཕ་རོལ་དེ་ནི་འཇེབས་པ་ཕར་གདབ་ཐུབ་པ་བྱེད། འོ་ཏོ་སུས་ནི་གཞོམ་པར་གདབ་ཟེར་ཁ་ཤས་ཤིག་ལ་འཇེབས་པར་གདབ་ཟེར། རུང་བར་བརྟགས་སོ་ཞེས་ཐལ། གཡོས་པའི་རྭ་སྟོད་ལྷོངས་གྱུར་ན་བརྗིད་པའི་མྱོང་དུ་ལེགས་པ་ལྟར། དེ་བཞིན་དྲན་པའི་ཚུལ་ཞུགས་ན་སྙན་བའི་བརྗིད་བྲལ་མྱོང་དུ་རློམ། ད་དྲན་པ་དང་ཤེས་བྱའི་སེམས་ཉིད་དེ་ཞེ་དྲག་གལ་ཆེན་པོ་ཞིག་ར་རོ་བ་ཉོན་མོངས་པ་དང་འཐབ་པ་དེ་ཡིན་ཟེར་ན། དྲན་པ་སེམས་ཉིད་དེ་ཁྱོད་ལ་སླར་བསྐྱོད་བསྐྱོད་མི་རུང་བ་དྲན་པ་དེ་ནི་མཚོན་རྣོན་པོ་ཤོག་ཏུ་བྱེད་པ་རེད། མི་གཉིས་ཀྱིས་འཐབ་རྩོད་བྱས་ནས་མཚོན་ཁྱེར་བྱས་ནས་ཕ་རོལ་པོ་ཁོ་གཉིས་གཉིས་པོ་དེ་འཐབ་ཀྱི་ཡོད་པ་ཡིན་ན་རང་གི་མཚོན་དེ་ཤོར་ཐལ་སོང་ན་ཕ་རོལ་རྒྱབ་རྒྱབ་པ་མ་གཏོགས་སོ་སོའི་ལག་པ་ན་མཚོན་ཡོད་མ་རེད་ཕ་རོལ་པོའི་མཚོན་དེ་ཚོས་རང་ལ་རང་གི་ལུས་ལ་གནོད་བྱེད་ཡ་མ་གཏོགས་རྩ་བ་ན་ཡོད་མ་རེད་བ། དེ་ས་རང་གི་མཚོན་དེ་རལ་གྲི་དེ་ཡིན་ན་མ་ཤོར་བ་བྱེད་དགོས་རེད་དེ་ཤོར་ཐལ་སོང་ན་ཕན་ག་གི་ཡོད་མ་རེད་བ། ཤོར་ཐལ་རེད་ད་ག་ལོང་ས་ཤོར་ཚར་བ་དེ་ཤེས་བྱས་ནས་མགྱོགས་པོ་མགྱོགས་པོ་བྱས་ནས་ཡར་ལེན་ཐུབ་པ་དགོས་རེད།

སེམས་ཚོར་མ་ཐོན་ཅིག་མ་རོ་པ་ལ་འཇུག་གི་རེད། མདོག་གིས་ལུས་ལ་ཁྱོད་བརྒྱུད་པ་དེ་བཞིན་བླ་ནས་ཉེས་བརྒྱུད་ན་ཉེས་པས་སྲས་ལ་ཁྱོད་པར་བརྒྱུད་ཟེར། དགྲ་གིས་དེ་ལུས་ལ་ཁྱོད་པར་བ། དེ་ནས་ཉེས་པ་བསྲིངས་ཏེ་ག་རེ་ཟེར་ན་སྲས་ལ་ཁྱོད་འོང་བར་བ། སྲས་ལ་ཁྱོད་འོང་ཡས་ས། སྐྱེ་བ་གཏན་གྱི་གདོད་མ་དེ། མེད་པ་བཟོས་གིར་བ་སྲོག་རྩ་དེ་སྐྱེས་འོང་གིར་བ། ཐར་པའི་སྲོག་རྩ་སྐྱེས་གིར་བ། ད་ལྟ་ལུས་ལ་དོགས་གཞུག་པ་དེ་ཡིན་ན་ཚེ་འདས་ཀྱི་སྲོག་རྩ་དེ་སྐྱེས་པ་མ་ཚོལ་ཞེས་པ་སྐྱེ་བ་གཏན་གྱི་གདོད་མ་ཐར་པའི་སྲོག་རྩ་དེ་སྐྱེས་ཐུག་མར་བ། ཁོ་གཉིས་གཉིས་ཡིན་ན་ཉེས་པ་དེ་ཡིན་ན་ཕྱི་མ་དེ་ཕྱིས་ཡིན་པས་ཉེས་པའི་སྲེད་ལ་ཆོད་པར་འགྱུར་ཟེར། ཨ་བ་དེ་ལ་དྲན་པ་མ་བྱུང་བ་དེ་དཔེ་དེ་གར་གོ་དགོས་ཟེར་ན་ཉོན་མར་སྐོང་བའི་ཉོན་མ་སྐོང་བའི་སྣོད་གོ་ལ་རང་ཁྲི་ཐོབ་པའི་གྲངས་འདི་སྟེ། འབོ་ན་གསོན་འདི་བརྗེས་པར་ད་བརྟུལ་ཞུགས་བྱེད་ཀྱི་དེ་བཞི་འབྲི་ཟེར། ཨ་བ་དེ་འདྲ་བྱས་ནས་དྲན་པའི་ཚོད་མ་བྱུང་བ་དེ་དེ་འདྲ་གྱིས་གོ་དགོས་རེད་ཟེར།